ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས།
ཕྱི་ལོ་ཉིས་སྟོང་ཉེར་གཅིག་རྩ་ཆེའི་ཤིན་ཅང་གྲོ་པ་ཚེས་བཅོ་ལྔ་ཉིན་ནེའུ་ཚོགས་ཐོག་ལས་སྔ་རྗེས་ཡིན་དྲུང་ཆེ་སི་ནི་ཅིན་ཉན་ཀྲང Newcastle རུ་བུད་མེད་ཚོས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་འཁྲུངས་ལྷ་དབྱར་གསོལ་གྱི་དུས་ཆེན་སྲུང་བརྩི་ཟབ་རྒྱས་ཞུས་གནང་ཡོད་པ་རེད། དུས་ཆེན་དེ་ཉིད་གོ་སྒྲིག་གནང་མཁན་ཨོ་གླིང Newcastle བོད་རིགས་མཐུན་ཚོགས་དང། ས་གནས་བོད་ཀྱི་མདའ་རྩེད་མཐུན་ཚོགས་བཅས་ཡིན་ཞིང། མཛད་སྒོ་ཐོག་ཨོ་གླིང་སྐུ་ཚབ་དོན་གཅོད་སྐུ་ངོ་ཀརྨ་སེང་གེ་མཆོག་དང་དྲུང་ཆེ་ལྷ་དབང་རྒྱལ་པོ། ཨོ་སི་ཁྲུ་ལི་ཤི་ཡའི་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་སིད་ནི་བོད་རིགས་མཐུན་ཚོགས་ཀྱི་ཚོགས་གཙོ་ཉི་རྒན་སོགས་མཛད་སྒོར་མཉམ་ཞུགས་གནང་ཡོད་པ་རེད། སྐབས་དེར་ཨོ་གླིང་སྐུ་ཚབ་དོན་གཅོད་ཀརྨ་སེང་གེ་མཆོག་གིས།

ལྷག་པར་དུ་ས་གནས་འདིར་ཡོད་པའི་བུད་མེད་རྣམས། མཐུན་ལམ་ཡག་པོ་ཡོད་པ་ཞིག་མཐོང་སོང་བས་ཧ་ཅང་དགའ་པོ་བྱུང་ཡོད་སྐོར་དང་ཚང་མ་བོད་པ་ཡིན་པའི་ཆ་ནས་ཕན་ཚུན་མཐུན་པོ་དང་གཅིག་གིས་གཅིག་ལ་རོགས་རམ་བྱ་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་སྐོར་བཀའ་སློབ་གནང་འདུག་ཡང་ཁོང་གིས་གཞོན་སྐྱེས་ཚོ་ལ་སོ་སོ་ཡི་སྐད་དང་རིག་གཞུང་སློབ་ཁྲིད་དང། སེམས་ལ་བག་ཆགས་འཇོག་དགོས་པ་དེ་གལ་ཆེན་པོ་ཡིན་པ་དང Newcastle ལ་ཆ་བཞག་ན་སོ་སོ་ཡི་ཕྲུ་གུ་དང་ལོ་ཆུང་བ་དེ་ཚོ་ལ་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་བོད་ཀྱི་རི་མོ་སོགས་ལོ་རྒྱུས་སོགས་ལ་དམིགས་བསལ་ཐུགས་ཁུར་ཡིན་འདུག་པར་བསྔགས་བརྗོད་དང་བོད་ཕྲུག་ཚོས་བོད་ཆས་གཙང་མ་གྱོན་པ་དང་དམིགས་བསལ་ལོ་སར་སོགས་དུས་དྲན་སྲུང་བརྩི་ཞུ་བའི་ལམ་ལུགས་སྲོལ་བཟང་པོ་ཞིག་འདུག་པར་བསྔགས་བརྗོད་ཞུ་རྒྱུ་ཡིན་ཞེས་གསུངས་འདུག་མཇུག་ཏུ་ཁོང་གིས་མི་མང་ཚང་མས་མཉམ་རུབ་ཀྱིས་སྲུང་བརྩི་ཞུ་བ་དང། ང་རང་ཚོ་ཚང་མ་ཕྱི་རྒྱལ་ལུང་པ་ལ་སླེབས་ཡོད་དུས་སྐད་དང་རིག་གཞུང་ཚང་མ་ཉམས་ནས་བརླག་པ་ཡིན་ན་ང་རང་ཚོ་ཕྱི་རྒྱལ་ལུང་པ་ལ་སླེབས་པ་ཙམ་ཞིག་མ་གཏོགས་སོ་སོ་ཡི་སྐད་དང་རིག་གཞུང་རྩིས་སྤྲོད་གནང་མ་ཐུབ་པའི་གནས་སྟངས་ཞིག་ཆགས་ཀྱི་རེད་ཅེས་བཀའ་སློབ་གནང་འདུག།

ཨ་ནི་ཞི་བདེ་ཀྱི་ས་བོན་དང་རྩ་བ་འདྲ་བོ་དེ་བྱམས་དང་བརྩེ་བ་སྙིང་རྗེ་རེད། ཨ་བྱམས་དང་བརྩེ་བ་སྙིང་རྗེ་ཟེར་ཡས་འདི་ད་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་མང་པོ་ནང་ལ་ཡོད་རེད་འདི་ཡིན་གཅིག་མིན་གཅིག་བོད་པ་ནང་པ་ཅིག་ཡིན་ན་ལས་དགོས་ཡ་གཅིག་དང་མི་གཅིག་གི་ནང་པའི་ཆོས་བྱེད་མཁན་ཅིག་ཡིན་པའི་ཐོག་ནས་ལས་དགོས་པའི་ཁྱབ་པ་གང་ཡང་ཡོད་མ་རེད་ག་རེ་ཟེར་ན་བྱམས་དང་བརྩེ་བ་འདི་མིའི་གཤིས་ཀ་དང་ཐད་ཀར་འབྲེལ་བ་ཆགས་བསྡད་དུས་བྱམས་དང་བརྩེ་བ་སྙིང་རྗེ་ཟེར་ཡས་ཀྱི་རྒྱུ་ནོར་དེ་ཡོད་པ་ཡིན་ན། འཛམ་བུ་གླིང་ནང་ལ་ཞི་བདེ་བསྐྲུན་ཡས་ཀྱི་ལམ་ཁ་ཡག་ཤོས་དེ་འདིའི་ཐོག་ནས་ཡོང་བསྡད་ཀྱི་ཡོད་དུས་ཙམ་པ་ལ་ཡ་སྐྱབས་མགོན་རིན་པོ་ཆེ་འདྲ་བ་ཅིག་ང་ཚོ་འཛམ་བུ་གླིང་འདིའི་ནང་ལ་ག་ཚད་ཀྱི་སྐུ་ཚེ་རིང་ལ་བརྟན་པ་ཡིན་ནའི་ཡ། དེ་ཚད་ཀྱིས་ང་ཚོ་འཛམ་བུ་གླིང་འདིའི་ནང་ནས་ཞི་བདེ་བསྐྲུན་ཐུབ་པའི་ཀྱི་ལམ་ཁ་ཅིག་ཏན་ཏན་ཆགས་བསྡད་ཡོད་རེད། རྩ་བའི་ང་ཚོ་བོད་པ་འདི་གས་འདི་ད་ལྟའི་ཆ་ལ་རྒྱ་ནག་དམར་པོའི་གཞུང་གི་འོག་ལ་ལྷག་བསྡད་དུས་ཙམ་པ་ལ་ཡ། དཀའ་ངལ་ཆེན་པོ་ཅིག་དང་སྡུག་བསྔལ་ཆེན་པོ་ཅིག་རེད་བ། གནད་ཁག་པོ་ཞེ་པོ་ཅིག་སྒང་ལ་ཡོད་རེད་དེ་ཡིན་ནའི་ཡ་འཛམ་བུ་གླིང་སྤྱི་ལ་ཡ། ཞི་བདེ་བསྐྲུན་ཐུབ་ཡོད་རེད། འཛམ་བུ་གླིང་ཆེད་ལ་ཡ་ཞི་བདེ་དང་བརྩེ་བའི་ཀྱི་སློབ་གསོ་སྤྲད་ཐུབ་ཡོད་རེད་འདི་བོད་པའི་ཀྱི་རིན་ཐང་འདི་བོད་པའི་ཀྱི་གཟི་བརྗིད།

བོད་པ་ཚང་མ་རུབ་རུབ་བྱས་རྗེས་གཅིག་བྱས། བོད་པའི་གི་ཆས་དེ་མཉམ་དུ་གོན་བྱས་ཡོང་ཡ་དེ་གཉིས་བྱས། དེ་དེ་ལ་སླེབས་དུས་ཙམ་པ་ལ་ཡ་བོད་དུ་འཛུལ་བའི་གི་སྣང་བ་དེ་ཤུགས་ཆེན་པོ་སླེབས་ཡོང་གི་འདུག་བ། དེ་ཡིན་དུས་ཙམ་པ་ལ་ཡ་ཁྱེད་རང་ཚོ་གི་ད་ལྟའི་གི་བྱེད་སྟངས་དང་གནང་སྟངས་དེ་མུ་མཐུད་ནས་གནང་བསྡད་པ་ཡིན་ན། ཏན་ཏན་འདི་ཨོ་སི་ཏྲེ་ལི་ཡའི་གི་བོད་སྐྱོར་ཚོགས་པ་གཞན་དག་ལ་ཡ་སྙིང་པོ་ཤུགས་ཆེན་པོ་གཅིག་བསྟན་ཐུབ་བའི་གི་ནུས་པ་འདུག་བྱས་རྗེས་དེ་གཅིག་ང་ཞུ་ཡའི་འདོད་པ་བྱུང། ཨ་ནི་མ་ད། ཟམ་མ་ཆད་གོང་དུ་ཡ་ཞེས་གཅིག་ལ་ཡ། ད་ང་ཚོ་རྒྱལ་བ་རིན་པོ་ཆེ་འཁྲུངས་སྐར་དེ་ཉི་མ་གཅིག་བཏང་གི་ཡོད་རེད་དེ་སྲུང་བརྩི་ཉི་མ་གཅིག་ཞུས་ཡོད་དེ་རེད། ད་ང་ཚོ་ཉི་མ་སུམ་བརྒྱ་དྲུག་ཅུ་རེ་བཞི་ནང་ལ་ག་རེ་བྱེད་ཐུབ་ཀྱི་རེད་ཟེར་དེ་དགོངས་པ་བཞེས་དགོས་དཔེ་མ་སྲིད་གལ་ཆེན་པོ་ཆགས་ཀྱི་ཡོད་རེད་ག་རེ་ཟེར་ན་ད་དེ་སྲུང་བརྩི་རེད་དེ་ང་ཚོ་དྲན་གསོ་རེད་རྒྱལ་བ་རིན་པོ་ཆེ་བཀའ་དྲིན་དེ་དྲན་གི་འགྲོ་སྟངས་གཅིག་རེད། དེ་ལས་ལྷག་ག་དེ་གལ་ཆེ་གཅིག་ག་རེ་བྱེད་དགོས་རེད་ཟེར་ན་ཉི་མ་སུམ་བརྒྱ་དྲུག་ཅུ་རེ་བཞི་ནང་ལོགས་ལ་རྒྱལ་བ་རིན་པོ་ཆེ་གི་བཀའ་དང་དགོངས་པ་ག་གེ་ཚེ་ང་ཚོས་དེ་རིང་སྲུང་བརྩི་མཛད་སྒོ་དེའི་ཐོག། གནས་ཁ་ས་གཟའ་ཉི་མ་ཡི་བོད་ཡིག་སློབ་གྲྭ་ཡི་ངོས་ནས་མངའ་རིས་སྒྲ་སྙན་སྤྲོ་སྐྱོང་དང་ཞི་བདེ་ཞབས་བྲོ། གནས་ཁ་ས་མདའ་བ་རུ་ཁག་ནས་བོད་ཀྱི་ཡུལ་སྲོལ་གོམས་གཤིས་དང་མཐུན་པའི་མདའ་རྩལ་འགྲན་བསྡུར་གྱི་སྲུང་བརྩི་ཟབ་རྒྱས་ཞུས་གནང་ཡོད་པ་རེད།